སྐྱེས་བུ་གསལ་ཤིང་ལ་སོགས་གསལ་ཤིང་ཕུག་ལ་སོགས་སེམས་སྐྱེས་བུ་གསལ་ཤིང་ལ་སོགས་པ་ཟེར་ན་དེ་ཡིན་རེད་བ། ཡིན་ཚུལ་བྱས་ན། དེ་འདྲའི་གཟུགས་བྱ། གར་སོགས་རེད། ཤིང་སྡོང་གི་རྩེ་ལ་དེ་ནི་རོ་དེ་འདྲ་མ་འདུག་ཟེར་མ་སྐད་ཡ་ནི་དེ་རོ་ག་ག་ཡ་ཤིང་སྡོང་ཡ་གཟུགས་དེ་ནི་རོ་ཡོད་ཤིག་རེད་བཟོ་ག་རོ་ཤིང་སྡོང་གི་བ་ཚ་ག་ལ་རོ་འདུག་ཟེར་མ་སྐད་ཡ་ཤིག་བཟོ་ན། རོ་དེ་སྐྱེས་བུ་གསལ་ཤིང་ལ་སོགས་གསལ་ཤིང་ཕུག་ཏུ་རོ་དང། ཤིང་ལ་དཔྱངས་པ་དང་ཡང་ཁ་ཤས་ཀ་ཡོད་རོ་ཁ་ཤས་དེ་ནི་ཤིང་ལ་འདུག་ཟེར་མ། ཤ་དེ་ཚོ་གང་ལ་མེ་ལ་མ་གི་དེ་བ་སྟག་གི་དོ་ཤ་ཚོང་ཉོས་ཤ་སྤྲུལ་འབྲུ་བཞེངས་དེ་ནང་བཞིན་གྱི་རོ་ཡོད་པ་དེ་འདྲ་ཟེར། སྐྱེས་བུ་གསལ་ཤིང་ལ་སོགས།